འདི VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་རྒྱང་བསྲིངས་ཞུ་གི་ཡོད། དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་གཅིག། རྒྱལ་པོ་ལོ་གསར་གྱི་རྟེན་འབྲེལ་ཉིན་ང་ཚོའི་སོ་ཡ་ལའི་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་གྱིས་གཞིས་བྱེས་བོད་མི་ཡོངས་ལ། ལོ་གསར་པའི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ལས་རིམ་གོ་སྒྲིག་ཞུ་མཁན་བྱེ་གཤོངས་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་ལོ་གསར་པའི་དམིགས་བསལ་ཆེད་སྒྲིག་གི་སོ་ཡ་ལའི་ལས་རིམ་འདིའི་ནང། ང་ཚོས་བོད་ཀྱི་ལོ་གསར་ཞེས་པའི་གཞས་འདི་བོད་ཕྱི་ནང་གཉིས་སུ་ཧ་ཅང་དགའ་མོས་ཆེན་པོ་ཐོབ་ཡོད་པ་དང། གཞས་འདི་ཐོག་མར་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་ཁེ་ན་ཌར་རྟེན་གཞི་བྱས་པའི་གནམ་ས་དམར་པོའི་རོལ་དབྱངས་ཚོགས་པའི་གཞས་པ་གྲགས་ཅན་བསྟན་འཛིན་ཆོས་རྒྱལ་ལགས་དང་གཞས་པ་གྲགས་ཅན་པ་སངས་ལྷ་མོ་ལགས་གཉིས་ཀྱིས་བཏང་བ་ཞིག་རེད། དེ་རྗེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་བོད་ཁམས་ཀྱི་བརྙན་འཕྲིན་ནང་གཞས་པ་གྲགས་ཅན་ཤེར་བསྟན་ལགས་དང་གཞས་མ་གྲགས་ཅན་ཚེ་དབང་ལྷ་མོ་ལགས་གཉིས་ཀྱིས་གཞས་འདི་སླར་ཡང་བཏང་འདུག་འདི་ལོ་བོད་དབུས་འཕན་པོ་ཁུལ་གྱི་གཞས་པ་གྲགས་ཅན་བྱམས་པ་ལགས་དང་གཞས་མ་གྲགས་ཅན་བསྟན་འཛིན་དབང་མོ་ལགས་གཉིས་ཀྱིས་སླར་ཡང་གཞས་འདི་བཏང་འདུག་པ་དེ་གསན་རོགས་གནང། གཞས་ཚིག་ནི་ང་ཚོ་བོད་ཀྱི་ལོ་གསར་དགའ་སྐྱིད་ལྡན་པའི་ལོ་གསར་དགའ་བའི་བྲོ་ཞིག་འཁྲབ་དང་སྐྱིད་པའི་གླུ་ཞིག་ལེན་དང་ང་ཚོ་བོད་ཀྱི་ལོ་གསར་དེ་འདྲའི་སྐྱིད་པའི་དགའ་བའི་ལོ་གསར་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས། ཨེ་མ་བག་དྲོ་སྐུ་ཁམས་བཟང་གཏན་དུ་བདེ་བ་ཐོབ་པར་ཤོག།

འདི་ལོའི་ལོ་གསར་སྐབས་བོད་གཙང་ཁུལ་གྱི་གཞས་པ་གྲགས་ཅན་དབང་ལགས་དང་སོ་ཡ་ལའི་རོལ་དབྱངས་ཚོགས་པའི་གཞས་པ་རྣམས་ཀྱིས་བཏང་བའི་ས་སྐྱའི་ཆང་གཞས་བཞུགས་གྲལ་སྒོར་མོ་ཞེས་པ་དེ་གསན་རོགས་གནང། གཞས་ཚིག་ནི། ཤར་སྤྲིན་ཤར་ལ་མ་བསྒྲིབས། ནུབ་སྤྲིན་ནུབ་ལ་མ་བསྒྲིབས། དེ་རིང་བཞུགས་གྲལ་སྒོར་མོ། འཇའ་དང་འོད་ཀྱིས་ཁེངས་སོང། རྒྱ་ཡི་ཡུལ་ནས་ཕེབས་པའི་རྒྱ་གཡུ་ཐོ་རེངས་སྐར་ཆེན་རྒྱ་ལ་ཕེབས་ཀྱི་མ་གསུང་བསྟན་པ་འཛིན་རོགས་གནང་དང་དགའ་བའི་ཡུལ་ལ་འཛོམས་བྱུང་བཞུགས་གྲལ་ཕ་མ་སྤུན་མཆེད་སྐྱིད་པའི་རྩ་བ་ཚུགས་སོང་གསུམ་འདྲིའི་བསྙད་རྟགས་གནང་དང་གླུ་གཅིག་བཏང་ཡོད་ད་རེས་བཏང་ཡོད་ལགས་སོ་ཞུས་པའི་བཏང་ཡོད་གླུ་ལ་ནོར་འཁྲུལ་ཡོད་ན།

གཞས་ཚིག་ནི། གསུང་ལ་སྙན་པོ་བོད་ཟླ་བཅུ་གཅིག་ཤར་སོང་ངའི་བསོད་ནམས་ལོ་གསར་སླེབས་སོང་ཕ་མ་སྤུན་མཆེད་འཛོམས་པ་ངའི་རྟགས་དང་རྟེན་འབྲེལ་བཟང་སོང་གྲལ་སྟོད་ཡན་ཆད་གསེར་རེད་གྲལ་དཀྱིལ་མན་ཆད་དངུལ་རེད་དེ་རིང་བཞུགས་གྲལ་འདི་རུ། སྙན་པའི་གླུ་ཞིག་ཕུལ་ཡོད་བགྲེས་སོང་སྐུ་ཚེ་བརྟན་ཤོག་གཞོན་ནུ་ལས་ལ་འབད་ཤོག་བྱིས་པ་བློ་རིག་བཀྲ་བའི་བཀྲ་ཤིས་སྨོན་ལམ་ཞུས་བྱུང།